སྐྱེ་བོ་གཞན་ཞུགས་པ་ན་དེ་རྣམས་ཀྱི་འཁྲུལ་འཁོར་གྱི་འཕང་དུ་སྡོམ་པར་བྱེད་པ་དང། ཐོ་བ་དང་དབྱུག་པ་བསྣུན་པར་བྱེད་ཅིང་གཞན་ཡང་རྒྱལ་པོ་དེའི་དྲུང་ན་སྤྲེའུ་རལ་གྲི་འཛིན་པའི་སྐུ་སྲུང་ཡོད་པ་ཡིན་མོད་ཕྱོགས་དེའི་བྲམ་ཟེ་ཞིག་གིས་ཟ་རྒྱན་ཤོར་ནས་དེ་གཞལ་བའི་ཆེད་དུ་རྒྱལ་པོའི་ཕོ་བྲང་དུ་རྐུ་རུ་ཕྱིན་པ་ན། རྒྱལ་པོ་དེ་གཉིད་དུ་སོང་བའི་སྟེང་ན་སྦྲུལ་ཞིག་འདུག་པ་མཐོང་བ་དང། དེའི་སྲུང་མ་སྤྲེའུ་དེས་ཀྱང་མཐོང་སྟེ་དེ་ལ་རལ་གྲི་འདེགས་པར་བརྩམས་པ་ན། བྲམ་ཟེ་རྐུན་པོ་དེས་མ་བཟོད་དེ། བདག་བསད་པར་ཅིར་འགྱུར། མིའི་བདག་པོ་འདི་རེ་ཕངས་སྙམ་སྟེ་སྤྲེའུའི་རལ་གྲི་ལ་འཇུས་ནས་ཁུས་བཏབ་པས། རྒྱལ་པོ་གཉིད་སད་དེ་དེ་ལ་རྒྱུ་མཚན་དྲིས། དེས་ལེགས་པར་བསྙད་པས་རྒྱལ་པོ་མགུ་སྟེ། མཁས་པ་དགྲ་བོར་གྱུར་ཀྱང་བཟང། བླུན་པོ་གྲོགས་ལའང་དེ་ལྟ་མིན། སྤྲེའུས་རྒྱལ་པོ་གསོད་པ་ལ། བྲམ་ཟེ་རྐུན་པོས་བཟློག་ལ་ལྟོས། ཞེས་སྨྲས་ཏེ་བྲམ་ཟེ་དེ་མགུ་བར་བྱས་སོ།